དེ་ལས་ཟེར་བ། དང། འདུ་ཟིན་པ། དོན་དམ་པར་ངོ་བོ་ཉིད་མེད་པའི་ཀྱི་གཉིས་པ་ཡང་ཟེར་འཇོག་ཚུལ་དང་པོ་དེ་གཞན་དབང་བཞག་སོང་ཨ། གཞན་དབང་དེ་ག་རེ་བྱས་ནས་དོན་དམ་པར་ངོ་བོ་ཉིད་མེད་པ་རེད་ཟེར་ན། རྣམ་དག་ལམ་གྱི་དམིགས་པ་མཐར་ཐུག་མ་ཡིན་པས་ན་དོན་དམ་པར་ངོ་བོ་ཉིད་མེད་པ་ཟེར། གཞན་དབང་དོན་དམ་པར་ངོ་བོ་ཉིད་མེད་ཅེས་ཀྱི་དོན་དམ་དེ། ཨ་ནི་འཕགས་པའི་མཉམ་བཞག་ཡེ་ཤེས་ལ་བྱས་ནས། དེའི་རྙེད་དོན་ནམ་དམིགས་པ་མཐར་ཐུག་ཏུ་མ་གྲུབ་པས་ན་དོན་དམ་པར་ངོ་བོ་ཉིད་མེད་པར་སྦྱར་རོ། ད་ཡོངས་གྲུབ་དོན་དམ་པར་ངོ་བོ་ཉིད་མེད་ཟེར་ལབ་དུས་གང་ལ་དོན་དམ་པ་དགག་བྱ་ཆོས་བདག་གི་ངོ་བོ་ལ་བཞག་བྱས་ནས་དེའི་ངོ་བོར་མ་གྲུབ་པས་ན་དོན་དམ་པར་ངོ་བོ་ཉིད་མེད་པ་ཡོངས་གྲུབ་ཟེར་སོ། འོ་ཡ། ད་གཉིས་པ་ཡོངས་གྲུབ་དེ་རེད་ད་རེད་གཉིས་པ་དེ་རེད་བ། ད། དོན་དམ་པ་ངོ་བོ་ཉིད་མེད་པའི་འཇོག་ཚུལ་གཉིས་པ་ཡང་དགོངས་འགྲེལ་ལས། གཞན་ཡང་ཆོས་རྣམས་ཀྱི་ཡོངས་སུ་གྲུབ་པའི་མཚན་ཉིད་གང་ཡིན་པ་དེ་ཡང་དོན་དམ་པ་ངོ་བོ་ཉིད་མེད་པ་ཉིད་ཅེས་བྱའོ། གཞན་ཡང་ཟེར་ལབ་དུས། ཚིག་ཁོ་རང་ནུས་པ་ལ་ལྟ་ན་ཡང་དོན་དམ་པར་ངོ་བོ་ཉིད་མེད་པ་ཟེར་ཡ་དེ་ལ་གཉིས་ཤིག་ཡོད་པ་དེ་གོ་གི་འདུག་རེད་བ། དེ་ཙམ་དུ་མ་ཟད་ཆོས་རྣམས་ཀྱི་ཡོངས་སུ་གྲུབ་པའི་ཀྱི་མཚན་ཉིད་གང་ཡིན་པ་དེ་ཡང་ཟེར་ལབ་དུས། གཞན་དབང་ཙམ་དུ་མ་ཟད་ཟེར། ཆོས་རྣམས་ཀྱི་ཡོངས་སུ་གྲུབ་པའི་མཚན་ཉིད་གང་ཡིན་པ་དེ་ཡང་དོན་དམ་པ་ངོ་བོ་ཉིད་མེད་པ་ཉིད་ཅེས་བྱའོ། དེ་ཅིའི་ཕྱིར་ཞེ་ན། ད་ཡོངས་གྲུབ་ཟེར་ཡ་དེ་ག་རེ་རེད་ད། ཡོངས་གྲུབ་ཟེར་དུས་ཐེག་བསྡུས་ནང་ལོགས་ལ་འགྱུར་བ་མེད་པའི་ཕྱིར་ན་ཡོངས་གྲུབ་ཟེར་ལབ་ཀྱི་རེད། ང་རང་ཚོ་ནམ་རྒྱུན་ཐ་སྙད་རྒྱག་ཡོང་དུས་འགྱུར་མེད་ཡོངས་གྲུབ་ཟེར་ལབ་ཀྱི་རེད། དེ་འདི་སྒྲ་བཤད་ལ་མཉམ་པོ་བྱ་རྒྱུ། སྒྲ་བཤད་གོ་བ་འགྲོ་པོ་ཅིག་བྱས་ན་འགྱུར་བ་མེད་པའི་ཆ་ནས་ཡོངས་གྲུབ། ད་འགྱུར་བ་མེད་སྟངས་ག་འདྲ་ཅིག་རེད་ཟེར་ན། ད་ང་རང་ཁོ་དངོས་པོའི་གནས་ལུགས་མཐར་ཐུག་ཡིན་པ་བྱེད། དེ་ལས་མཐར་ཐུག་པའི་གནས་ལུགས་གཞན་དུ་དྲང་མི་དགོས་པ་དང་དྲང་དུ་མེད་པ་བསྒྱུར་དུ་མེད་པས་ན་འགྱུར་བ་མེད་པ་དངོས་པོའི་གནས་ལུགས་སུ་ཡོངས་སུ་གྲུབ་པ་ཅིག་རེད། ཟེར་ལབ་དུས་འགྱུར་བ་མེད་པའི་ཕྱིར་ན་ཡོངས་གྲུབ་ཅེས་བྱའོ། ཐེག་བསྡུས་ནང་ཡོངས་གྲུབ་དེ་འཕགས་པ་ཐོགས་མེད་ཀྱིས་གསུངས་ཡོད་རེད་བ་ཡོངས་གྲུབ་ཀྱི་སྒྲ་བཤད་བྱས་ཏེ། དེ་ཅི། དེ་ནི་ད་ཅི་ཡི་དེ་ཅི་ཡི་ཕྱིར་ཞེ་ན། དོན་དམ་ཡང་དག་འཕགས་ཆོས་རྣམས་ཀྱི་བདག་མེད་པ་གང་ཡིན་པ་དེ་ནི་ཟེར་ན་ཆོས་རྣམས་ཀྱི་ཆོས་ཀྱི་བདག་མེད་པ་གང་ཡིན་པ་དེ་ནི་དེ་དག་གི་ངོ་བོ་ཉིད་མེད་པ་ཉིད་ཅེས་བྱ་སྟེ་ཟེར་ལབ་ན་ཆོས་དེ་དག་གི་གཟུགས་ནས་རྣམ་མཁྱེན་གྱི་བར་གྱི་ཆོས་དེ་དག་གི་ཨ་ནི་དོན་དམ་པར་ངོ་བོ་ཉིད་མེད་པ་ཞེས་བྱ་སྟེ། མཚན་ཉིད་གསུམ་གྱི་ནང་ལོགས་ནས་ཡོངས་གྲུབ་འདི། གཟུགས་ནས་རྣམ་མཁྱེན་གྱི་བར་གྱི་ཆོས་རྣམས་ཀྱི་སྟེང་གི་ཆོས་ཀྱི་བདག་མེད་ཀྱི་ཡོངས་གྲུབ་དེ། ཆོས་དེ་དག་གི་ཟེར་ལབ་ན། གཟུགས་ནས་རྣམ་མཁྱེན་གྱི་བར་གྱི་ཆོས་དེ་དག་གི། ཨ་ནི་དོན་དམ་པར་ངོ་བོ་ཉིད་མེད་པ་དེ་ལབ་ཀྱི་རེད། ཡང་མིན་ན་ངོ་བོ་ཉིད་མེད་པ་དེ་ལབ་ཀྱི་རེད་ཞེས་བྱ་སྟེ། དེ་ནི་དོན་དམ་པ་ཡང་ཡིན་ལ། ཟེར་སོ་ཡོངས་གྲུབ་དེ་ནི་དོན་དམ་པ་ཡང་ཡིན་ལ། དོན་དམ་པ་ཡིན་ཏེ་བློ་དོན་དམ་པ་འཕགས་པའི་མཉམ་གཞག་ཡེ་ཤེས་ཀྱི་དམིགས་པ་མཐར་ཐུག་ཡིན་པས་ན་དོན་དམ་པ་ཡང་ཡིན་ལ། དེ་ནས་དོན་དམ་པ་ནི་ཆོས་ཐམས་ཅད་ཀྱི་ངོ་བོ་ཉིད་མེད་པ་ཉིད་ཀྱིས་རབ་ཏུ་ཕྱེ་བ་ཡིན་པས་འདིའི་སྐབས་ཀྱི་དོན་དམ་པ་ནི་དོན་དམ་བདེན་པ་ལ་གོ་ན་འགྲིག་གི་འདུག་རེད་བ། དོན་དམ་བདེན་པ་དེ་དགོངས་འགྲེལ་དངོས་བསྟན་གྱི་དོན་དམ་བདེན་པ་ནི། ཆོས་ཐམས་ཅད་ཀྱི་ཟེར་ན་གཟུགས་ནས་རྣམ་མཁྱེན་ཀྱི་བར་གྱི་ཆོས་ཐམས་ཅད་ཀྱི་ངོ་བོ་ཉིད་མེད་པ་ཉིད་ཀྱིས་རབ་ཏུ་ཕྱེ་བ། དགག་བྱ་ཆོས་བདག་གི་ངོ་བོ་ཉིད་མེད་པས་རབ་ཏུ་ཕྱེ་བ་སྟེ་དགག་བྱ་ཆོས་བདག་བཀག་ཙམ་གྱི་ཆ་ནས་བཞག་པ་རབ་ཕྱེ་སྟེ་རབ་ཏུ་ཕྱེ་བ་ཡིན་པས་དགག་བྱ་ཆོས་བདག་བཀག་ཙམ་གྱི་ཆ་ནས་བཞག་པ་ཡིན་པས་རྒྱུ་མཚན་དེའི་ཕྱིར་ན་དོན་དམ་པ་ངོ་བོ་ཉིད་མེད་པ་ཉིད་ཅེས་བྱའོ། ཡོངས་གྲུབ་ལ། འོངས་ཏེ། ཅེས་གསུངས་སོ། རྗེ་རིན་པོ་ཆེས་འགྲེལ་བ་གནང་དུས་དེ། ཆོས་རྣམས་ཀྱི་ཆོས་ཀྱི་བདག་མེད་ཀྱི་ཡོངས་གྲུབ་ནི། རྣམ་པར་དག་པའི་དམིགས་པ་ཡིན་པས་དོན་དམ་པ་ཡང་ཡིན་ལ། རྣམ་པར་དག་པ་ཟེར་ན་ཤེས་སྒྲིབ་རྣམ་པར་དག་བྱེད་ཀྱི་ཡེ་ཤེས་བར་ཆད་མེད་ལམ་གྱི་དམིགས་པ་མཐར་ཐུག་ཡིན་པས་དོན་དམ་པ་ཡང་ཡིན་ལ། ཟེར་བ་བློ་དོན་དམ་པ་འཕགས་པའི་མཉམ་གཞག་ཡེ་ཤེས་ལབ་ཡག་རེད་བ་འོ། དེ་ནས་ཆོས་རྣམས་ཀྱི་བདག་གི་ངོ་བོ་ཉིད་མེད་པས་རབ་ཏུ་ཕྱེ་བ་སྟེ་ཟེར་ལབ་ན་ཆོས་རྣམས་ཀྱི་བདག། ཟེར་ཏེ་དགག་བྱ་ཆོས་བདག་ལ་བྱས། ཆོས་རྣམས་ཀྱི་བདག་སྟེ་དགག་བྱ་ཆོས་བདག་གི་ངོ་བོ་ཉིད་མེད་པས་རབ་ཏུ་ཕྱེ་བ་ཟེར་ལབ་ན། ཆོས་བདག་བཀག་ཙམ་གྱི་ཆ་ནས་བཞག་པ། རབ་ཕྱེ་ཟེར་ཏེ་པ་རོ་པ་རོ་སྐྱེས་ཚིག་རེད་འདོད་ལ། པ་རོ་པ་དེ་ཙམ་གྱི་ཆ་ནས་བཞག་པ་ཟེར་གོ་གི་འདུག་ད་ད་རེས་དགག་བྱ་ཆོས་བདག་བཀག་ཙམ་གྱི་ཆ་ནས་བཞག་པ་ལབ་དུས་འདིས་ག་རེ་གྲུབ་ཀྱི་ཡོད་རེད་ཟེར་ན། སེམས་ཙམ་པའི་ལུགས་ལ་ཆོས་ཀྱི་བདག་མེད་དེ་ལ་ཆོས་ཀྱི་བདག་མེད་ཕྲ་མོ་དེ་ལ་མེད་དགག་ཡིན་པས་ཁྱབ་པ་དེ། དགོངས་འགྲེལ་ལས་དེ་ནི་གྲུབ་ཀྱི་རེད་ཟེར་དེ་རེད་ད། འདི་རེད་སོང། ངོ་བོ་ཉིད་མེད་པས་རབ་ཏུ་ཕྱེ་བ་ཟེར་ན་དགག་བྱ་ཆོས་བདག་བཀག་ཙམ་གྱིས་རབ་ཏུ་ཕྱེ་བ་སྟེ། རབ་ཏུ་ཕྱེ་བ་ཟེར་ན་ག་རེ་ཟེར་གྱི་ཡོད་རེད་ཟེར་ན་དེ་ཙམ་གྱིས་བཞག་པ་ཡིན་པའི་ཕྱིར་ཟེར་དུས་རྗེ་རིན་པོ་ཆེ་གིས་ད་ཆ་ནས་ཟེར་ཡ་གཅིག་ཡོད་མ་རེད་མ་གཏོགས་དོན་དག་དེ་གསུང་གི་འདུག་བ། དེ་ཙམ་གྱི་ཆ་ནས་བཞག་པ་ཡིན་པའི་ཕྱིར་ཟེར་ག་རེ་ཙམ་གྱིས་ཟེར་ཏེ། དགག་བྱ་ཆོས་བདག་དེ་ཕར་བཀག་པ་ཙམ་གྱི་ཆ་ནས་དེ་རང་ཆོས་ཀྱི་བདག་མེད་ཀྱི་ཡོངས་གྲུབ་ཟེར་ནས་བཞག་པ་ཡིན་པའི་ཕྱིར། ཆོས་རྣམས་ཀྱི་ངོ་བོ་ཉིད་མེད་པ་ཞེས་ཀྱང་བྱ་བས་དོན་དམ་པ་ངོ་བོ་ཉིད་མེད་པ་ཞེས་བྱའོ། མིང་གཞན་པ་གཅིག་ལ་ཆོས་རྣམས་ཀྱི་ངོ་བོ་ཉིད་མེད་པ་ཡང་ལབ་ཀྱི་རེད་དོན་དམ་པ་ངོ་བོ་ཉིད་མེད་པ་ཡང་ལབ་ཀྱི་རེད། ཞེས་པའོ། ཡ། དེ་ནས་འདིར་དོགས་པ་སྐྱེ་ཡ་གཅིག་རེད། གཅིག་རེད་དེ་མེད་དེ་གང་ལྟར་ག་རེ་ཡོད་རེད་ཟེར་ན། སེམས་ཙམ་པའི་ལུགས་ལ་ཆོས་ཀྱི་བདག་མེད་ཕྲ་མོ་དེ་ལ་མེད་དགག་ཡིན་པས་ཀྱི་ཁྱབ་ཀྱི་རེད་དམ་མ་རེད་ཟེར་དུས་ལྕང་སྐྱའི་གྲུབ་མཐའི་ནང་ལོགས་ལ། གཟུང་འཛིན་རྫས་གཞན་གྱིས་སྟོང་པའི་སྟོང་ཉིད་དེ་མ་ཡིན་དགག་ཏུ་གསུངས་པ་རེད་བ། གསུངས་པ་ཙམ་དུ་མ་ཟད་སེམས་ཙམ་པའི་ལུགས་ལ་ཆོས་ཀྱི་བདག་མེད་ཕྲ་མོ་སྟོང་ཉིད་དེ་ལ་མེད་དགག་ཡིན་པས་ཁྱབ་པ་དེ་སེམས་ཙམ་པའི་གཞུང་དང་རྗེ་ཡབ་སྲས་ཀྱི་གཞུང་དེ་འདྲ་མི་འདུག་གསུངས་པ་རེད་བ། སོང་རྒྱ་དྲུང་ཐག་ད་ད་དེ་འདྲའི་གསུང་གི་ཡོད་པ་ཡིན་ན་ཡོད་པ་ཡིན་པར་ཐལ་དགོངས་འགྲེལ་དང་དྲང་ངེས་ལེགས་བཤད་སྙིང་པོ་གཉིས་ཀ་ཡོད་པའི་ཕྱིར་ནམ་རྒྱུན་ཐིག་ལེ་སྐོར་དང། མདོ་སྡེ་དགོངས་འགྲེལ་གྱི་སྐབས་སུ་ག་རེ་ཟེར་ན་ནམ་མཁའ་གཟུགས་ཀྱི་ངོ་བོ་ཉིད་མེད་པ་ཙམ་གྱིས་རབ་ཏུ་ཕྱེ་བ་དེ་བཞིན་དུ་ཆོས་ཀྱི་བདག་མེད་ཀྱི་ཡོངས་གྲུབ་ཀྱང་ཚེ་འོག་ནས་དཔེ་དོན་སྦྱར་ཡོད་འདུག་གང་ལ་དེ་འདྲའི་ཅིག་སླེབས་ཀྱི་དེ་བ། ད་ད་ལྟ་དག་རང། དེ་ནང་བཞིན་བྱས་ནས་ངོ་བོ་ཉིད་མེད་པའི་དོན་དམ་པ་ངོ་བོ་ཉིད་མེད་པས་རབ་ཏུ་ཕྱེ་བ་སྟེ་ཟེར་ན་དགག་བྱ་ཆོས་བདག་གི་ངོ་བོ་བཀག་ཙམ་གྱི་ཆ་ནས་བཞག་པ་སྟེ་ལབ་དུས་དེའི་སྐབས་སུ་ཡང་གཅིག་བསྟན་གྱི་འདུག་བ། རེད་བ། རྗེ་རིན་པོ་ཆེ་དཔེ་གསལ་བོ་ཡོང་གི་འདུག་ད་ཇོ་ནང་པ་ཕར་དགག་དུས་འགྲིག་གི་འདུག་བ། ད་ནི་དེ་ཡོད་དུས་གང་ན་གང་ལྟར་སེམས་ཙམ་པའི་ལུགས་ལ་ཆོས་ཀྱི་བདག་མེད་ཕྲ་མོ་དེ་ལ་མེད་དགག་ཡིན་དགོས་པའི་གི་ཁྱབ་པ་དེ་དགོངས་འགྲེལ་ནས་ཡོང་གི་འདུག་དྲང་ངེས་ལེགས་བཤད་སྙིང་པོ་ནས་ཡོང་གི་འདུག་གཅིག་དེ་རེད་ད།

ད་གཟུགས་དང་གཟུགས་འཛིན་པའི་ཚད་མ་གཉིས་པོ་དེ་ཆོས་ཅན་རྫས་གཞན་གྱིས་སྟོང་སྟེ་ལྷན་ཅིག་དམིགས་ངེས་ཡིན་པའི་ཕྱིར་རྟགས་ཅིག་བཀོད་པ། ད་དེའི་བསྒྲུབ་བྱ་གྲུབ་པ་དེའི་ཚེ་ན་གང་ཟག་དེས་གཟུགས་དང་གཟུགས་འཛིན་པའི་ཚད་མ་རྫས་ཐ་དད་ཀྱིས་སྟོང་བ་དེ་རྟོགས་རུང་བ། དེ་རྟོགས་པའི་གྱི་རྗེས་དཔག་དེ་མེད་དགག་དངོས་ཡུལ་དུ་བྱས་པའི་བློ་རེད་དེས་རྟོགས་མ་རེད། ཡིན་པ་ཡིན་ན་ཡང་དེའི་དཔའ་རོགས་དེ་ལ་བློ་གཞན་པ་ཅིག་སྐྱེ་རེས་སུ་གྱུར་ཡིན་པར་ཐལ་གང་ཟག་དེའི་རྟོགས་ན་བློ་ཅིག་སྐྱེ་དགོས་རུང་བ་དང། སྐྱེ་དགོས་རུང་བ། སྐྱེ་བར་ཐལ། གཟུགས་དང་གཟུགས་འཛིན་པའི་ཚད་མ་རྫས་གཅིག་ཏུ་རྟོགས་པའི་བློ་གཅིག་སྐྱེ་བར་ཐལ། དེ་ཡང་རྗེས་དཔག་ཡིན་པར་ཐལ། རྗེས་དཔག་གཉིས་སྐྱེ་བ་ཡིན་པར་ཐལ། དེའི་རྟེན་དུ་ཞུགས་པའི་རྟགས་ཡང་དག་ཅིག་ཡོད་པར་ཐལ། རྟགས་གཅིག་ལ་བརྟེན་ནས་རྟགས་ཆོས་རྗེས་དཔག་གཉིས་སྐྱེས་ཆོག་གི་འགལ་གྱི་མ་རེད་ཟེར་བས་ད་མ་རེད། དེ་ཙམ་དུ་མ་ཟད་དེ་མ་ཡིན་པར་ཐལ་དེ་ཀུན་རྫོབ་ཕྲ་མོ་ཡིན་པའི་ཕྱིར།

བདེན་པར་གྲུབ་པ་བཀག་ཚར་བའི་གི་རྗེས་ལ་བདེན་པར་མེད་ཀྱང་ཐ་སྙད་དུ་ཡོད་པ་དེ་རྟོགས་གི་འདུག་བ། དཔེར་དེ་ནང་བཞིན་བྱས་ནས། དང་པོ་ད་མཉམ་གཞག་ཟེར་ན་མི་འགྲིག་གཏན་ཚིགས་ཀྱི་སྐབས་སུ་གཟུང་འཛིན་རྫས་ཐ་དད་བཀག་ཚར་བའི་གི་རྗེས་ལ་ད་ག་རང་གཟུང་འཛིན་རྫས་གཅིག་ཡིན་པར་རྟོགས་པའི་གི་བློ་དེ་འདྲེན་པ་ཡིན་གྱི་དུས་མཉམ་དུ་རྟོགས་པ་མ་ཡིན་པའི་ཕྱིར། ཨ། དུས་མཉམ་རྟོགས་མ་རེད། ད་གང་ཟག་ལ་ཁྱབ་པ་མེད་པར་ཐལ། ཨ། མ་རྟོགས་མཁན་ཅིག་ཡོད་པའི་ཕྱིར་གཟུང་འཛིན་རྫས་ཐ་དད་ཀྱིས་སྟོང་བ་རྟོགས་ལ། གཟུགས་དང་གཟུགས་འཛིན་པའི་ཚད་མ་གཉིས་པོ་དེ་རྫས་གཅིག་ཏུ་མ་རྟོགས་མཁན་ཅིག་ཡོད་པའི་ཕྱིར། ཡོང་གི་འདུག་བ་ཡིན། དེ་ཙམ་མ་གོ་ད་དེ་རིགས་གཅིག་སྒྲུག་གི་འདུག་རོ་བ། ད་དེ་གང་ཟག་ལ་ཕལ་ཆེར་གོ་ཁག་པོ་རོ་བ་ད་ཆ་ཚང་གོ་ལ་བ་ཡིན་ན་ཁྱོད་ཚོ་ཕལ་ཆེར་མང་ཆེ་བ་རང་རྒྱུད་པའི་ལུགས་ལ་ཡང། བློ་གནོད་མེད་ལ་སྣང་དབང་གིས་བཞག་ཙམ་མ་ཡིན་པ། ཡུལ་རང་གི་ཐུན་མོང་མ་ཡིན་པའི་སྡོད་ལུགས་ངོས་ནས་གྲུབ་པ་དེ་དགག་བྱ་རེད་བ། ད་བློ་གནོད་མེད་ལ་སྣང་དབང་གིས་བཞག་ཙམ་རྟོགས་འདི་ག་ལས་བློ་ཡིས་བཞག་པ་རྟོགས་དགོས་ཀྱི་རེད་མ་རེད་ཟེར་གྱི།

ད་དགག་བྱ་སྟོན་དུས་དེ་འདྲའི་ཅིག་སླེབས་འདུག་ཡ་ཡ་ད་ཁྱེད་ཚོ་ག་རེ་ལབ་སོང་ཟེར་ན། འགྲོ་བ། ཆོས་ཀྱི་བདག་མེད་ཀྱི་ཡོངས་གྲུབ་ཟེར་དུས་དགག་བྱ་ཆོས་བདག་བཀག་ཙམ་གྱི་ཆ་ནས་བཞག་དགོས་ཟེར་བ་ཡིན་པར་ཐལ། ཆོས་ཀྱི་བདག་མེད་ཀྱི་ཡོངས་གྲུབ་ཡིན་ན་དགག་བྱ་ཆོས་བདག་བཀག་ཙམ་གྱི་ཆ་ནས་བཞག་པས་ཁྱབ་ཐལ། ཆོས་ཀྱི་བདག་མེད་ཕྲ་མོའི་ངོ་བོར་གྱུར་པའི་འགོག་བདེན་དེ་ཆོས་ཅན་འདིའི་ལུགས་ལ་འགོག་བདེན་དོན་དམ་བདེན་པ་རེད། འགོག་བདེན་དོན་དམ་བདེན་པ་རེད། འགོག་བདེན་དེ་ལ་ཆོས་ཀྱི་བདག་མེད་ཕྲ་མོ་གཅིག་གང་ཟག་བདག་མེད་ཕྲ་མོ་གཅིག་གཉིས་བཞག་འོང་ད། ད་ཆོས་ཀྱི་བདག་མེད་ཕྲ་མོའི་ངོ་བོར་གྱུར་པའི་གི་འགོག་བདེན་ཆོས་སྤྱིའི་ལམ་ན་དཔེར་ན་ཐེག་ཆེན་མཐོང་ལམ་རྣམ་གྲོལ་ལམ་པ་བའི་རྒྱུད་ཀྱི་ཨ་ནི་སེམས་ཀྱི་སྟེང་གི་ཆོས་ཉིད་དེ་འགོག་བདེན་རེད་ལ་ཆོས་ཀྱི་བདག་མེད་ཕྲ་མོ་རེད། རེད་པ། ཁོ་གཙོ་བོ་གཙོ་བོ་དེ་ཆོས་ཀྱི་བདག་མེད་གོམས་གཤིས་གཙོ་བོ་བྱས་ནས་ཐོབ་ཡོང་དུས་གང་ལ་འགོག་བདེན་ད་ཆོས་ཀྱི་བདག་མེད་གཞི་མཐུན་གྱི་སླེབས་ཡོང་དགོས་རེད་གང་བྱས་ནས་ཟེར་ན། དག་གཞིའམ་དྲི་མ་སྦྱོང་བྱེད་མཐར་ཐུག་དེ་ཆོས་ཀྱི་བདག་མེད་ཕྲ་མོ་བཟུང་ནས་སླེབས་ཡོང་དགོས་རེད་བ།

དེ་མ་ཁྱབ་ཟེར་རེད། དེ་སྟོང་ཉིད་ག་འདྲས་ཀྱིས་ཀྱང་རེད། གཅིག་གིས་ད་ཁྱོད་དེ་ལབ་དགོས་ན་གཏོང་གི་རེད་ད་ཡ། དཔེར་ན་ཨ་ཟེར་ཡ། བདེན་འཛིན་མ་རིག་མཐོང་སྤང་ཀུན་བཏགས་སྤངས་པའི་གི་བདེན་འཛིན་སྤངས་པ་དེ་ཆོས་ཅན་སྟོང་ཉིད་ཡིན་པར་ཐལ། རྣམ་དག་ལམ་གྱི་དམིགས་པ་མཐར་ཐུག་ཡིན་པར་ཐལ། ཐེག་ཆེན་མཐོང་ལམ་བར་ཆད་མེད་ལམ་གྱི་དངོས་གཞལ་ཡིན་པར་ཐལ། ཡིན་པར་ཐལ་དེའི་དམིགས་པ་མཐར་ཐུག་ཡིན་པའི་ཕྱིར།

རེད་ད། ཁོ་རང་ཚོ་བཞག་སྟངས་དེ་རེད་ད། དེ་དགག་བྱ་ཆོས་བདག་བཀག་ཙམ་གྱི་ཆ་རེད་ལ་གློ་བུར་གྱི་དྲི་མ་བཀག་ཙམ་གྱི་ཡང་ཆ་ཡང་རེད། སྟོང་ཉིད་ཀྱི་ངོ་བོའི་ཆ་ནས་བློ་ངོ་ལ་འཆར་དུས་དགག་བྱ་ཆོས་བདག་བཀག་དགོས་རེད། འགོག་བདེན་གྱི་ཆ་ནས་བློ་ངོར་འཆར་དུས་དགག་བྱ་གློ་བུར་གྱི་དྲི་མ་བཀག་ཙམ་གྱི་བློ་ངོ་ལ་འཆར་དགོས་རེད། ཁོ་ལ་དགག་བྱ་གཉིས་བཀག་ཡོད་རེད་ཁོས།

མེ་ལོང་གཙང་མ་ཟེར་ན་མི་འདོད་དང་པོ་མེ་ལོང་གཅིག་གཙང་མ་མ་ཡིན་པ་གཅིག་བཞག་ཡོད་པ་ཅི་ཡ། དེ་ཕྱི་བདར་རེ་རེ་གཏོང་དུས་རེ་བ། ད་ས་ཡིན་ན་རྡོ་ཡིན་ན་དེ་ཡི་དྲེག་པ་རེ་རེ་ཕར་དག་འགྲོ་དགོས་རེ་བ། དག་འགྲོ་དུས་ཙམ་ལ་དག་པའི་དག་ཆ་རེ་རེ་མེ་ལོང་ཁོ་རང་རང་ལ་ཡོད་རེ་བ། དེ་མེ་ལོང་ཁོ་རང་ལས་ངོ་བོ་གཞན་དུ་ཡོད་མ་རེད་ད་ག་རང་མེ་ལོང་དེ་རེད་དག་པའི་དག་ཆ་དེ། དེ་ནས་གཅིག་ས་གཉིས་ཕྱིས་གསུམ་ཕྱིས་ག་ཚོད་དག་པ་ཡིན་ན་ཡང་དག་ཆ་དེ་ད་ག་རང་མེ་ལོང་དེའི་ངོ་བོ་རང་འགྲོ་བ། ད་ག་རང་རེད། ཡང་སྤྱི་ཡོངས་ནས་ང་ཚོ་ཁ་ནས་ཕར་ལབ་པ་ཡིན་ན་དག་ཆ་ཅིག་ཡོད་རེད་པས་ཟེར་ན་ཡོད་རེད། དག་ཆ་གཅིག་མ་སྤྱི་ཡོངས་ནས། རེད་ལ། མེ་ལོང་ཁོ་རང་ཡང་དེའི་དག་ཆ་རེད་པས་ཟེར་རེད་ལབ་རེད་བ། དཔེ་དེ་ནང་བཞིན་བྱས་ནས། སེམས་ཀྱི་སྟེང་གི་ཆོས་ཉིད་དེ་ལ་དམིགས་ནས་སྒོམ་བྱས་ནས་དྲི་མ་སྦྱང་འོང་དུས་གང་ལ། སེམས་ཁོ་རང་དྲི་མས་ཇེ་དག་ཏུ་འགྲོ་འོང་དུས་གང་ལ། སེམས་ཀྱི་སྟེང་གི་ཆོས་ཉིད་ཡང་དྲི་མས་ཇེ་དག་ཏུ་འགྲོ། སེམས་ཀྱི་སྟེང་གི་ཆོས་ཉིད་དྲི་མས་ཇེ་དག་ཏུ་འགྲོ་འོང་དུས་ཆོས་ཉིད་དྲི་མས་དག་པའི་གི་དག་ཆ་ད་ག་རང་ཆོས་ཉིད་ཀྱི་ངོ་བོ་རང་རེད། དེ་འགོག་བདེན་རེད་ལ།

འདིར་ད་སེམས་དྲི་མས་ཇེ་དག་ཏུ་འགྲོ་འོང་དུས་གང་ན་སེམས་ཀྱི་གནས་ལུགས་དེ་ཡང་དྲི་མས་ཇེ་དག་ཏུ་འགྲོ། སེམས་དྲི་མས་དག་པ་དེའི་ཚེ་ན་སེམས་ཀྱི་གནས་ལུགས་ཡང། དྲི་མས་དག་འགྲོ་དགོས་རེད། ཡིན་དུས་དྲི་མས་དག་པའི་དག་ཆ་ཟེར་དུས་ཟུར་པ་ལས་ཡང་ཡོད་མ་རེད་ལ། ད་ཁོང་ཚོ་གཙོ་བོ་བསམ་བློ་ག་པར་འཁོར་དགོས་འདུག། ཟུར་པ་གསར་པ་ཞིག་སླེབས་སོང་བ་ཡིན་ན། འགོག་བདེན་དུས་ཚོད་ཅིག་བྱེད་པར་ཐལ་བ་དེ་འདྲ་ཟེར་ཡ་དེ་རེད་ཀྱང།

དེ་ཚོ་དེ་ཡོད་དུ་འབྲེལ་བ་ཡོད་ཀྱི་ར་དེ་བཟང་མོ་གོ་ད། གཅིག་བྱས། ད། འདྲི་བ་ཡིན་པ། འདྲི་བ་ཡིན་པ། ད་དེ་ནས་ཡང་ཆོས་ཡོངས་གྲུབ་ཅེས་ལ་གཅིག་ཤིག་གིས་ད། ཡོངས་གྲུབ་ཟེར་དུས་ག་རེ་འདུག་རྣམ་དག་ལམ་གྱི་དམིགས་པ་མཐར་ཐུག། དེ་ལ་ཆོས་ཀྱི་བདག་མེད་ཀྱི་ཡོངས་གྲུབ་དང་གང་ཟག་བདག་མེད་ཡོངས་གྲུབ་གཉིས། གཉིས་ཀ་སྟོང་ཉིད་རེད་འདུག། སྟོང་ཉིད་ཡིན་ན་གནས་ལུགས་མཐར་ཐུག་ཡིན་པས་ཁྱབ། རེད་པ། གནས་ལུགས་མཐར་ཐུག་གི་གོ་བ་ག་རེ་རེད།

མ་མ་མ་མ་གང་ཟག་བདག་མེད་དེ་གནས་ལུགས་མཐར་ཐུག་རེད་ལར། ཁྱོད་ཀྱིས་མཐར་ཐུག་གི་གནས་ལུགས་མེད་པ་དེ་གནས་ལུགས་མཐར་ཐུག་ཡིན་པའི་ཕྱིར་ན་མ་ཁྱབ། རེད་པ། དང། ད་དེ་གསུངས་དག་གནས་ལུགས་མཐར་ཐུག་ཡིན་པར་ཐལ། འདོད། ཁྱོད་ལས་མཐར་ཐུག་གི་གནས་ལུགས་མེད་པར་ཐལ། གནས་ལུགས་མཐར་ཐུག་ཡིན་པའི་ཕྱིར། ད་ཐམས་ཅད་འགྲོ་སོང་ཨ། ད་དེ་ཡང་གནས་ལུགས་མཐར་ཐུག་ཡིན་ཏེ་ཡང་གོ་བ་གོ་རེད་དག། ཞེས་གསུངས་པའི་ཕྱིར་ལབ་ན་ཕན་གྱི་མ་རེད་པ། གནས་ལུགས་མཐར་ཐུག་པ་མ་ཡིན་པར་ཐལ་ད་དུང་ཡང་མཐར་མ་ཐུག་པའི་ཕྱིར། དེ་ལས་མཐར་ཐུག་པ་དེ་ལས་ཕྲ་བའི་དགག་བྱ་ཞིག་བཀག་དགོས་པ་དེ་དག་མཐར་ཐུག་པ་ཡིན་ཏེ། རྣམ་དག་ལམ་གྱི་དམིགས་པ་ཡིན་པའི་ཕྱིར། འདི་གོ་བ་ལེན་གྱི་ཡོད་རེད། ལེན་གྱི་ཡོད་རེད། ད་གང་ལྟར་དེ་ནས་མ་གཏོང་སོགས་བདག་སྒྲིག་འདུག་བུམ་པ་མི་རྟག་པ་དེ་བུམ་པའི་གནས་ལུགས་ཡིན་ཀྱང་བུམ་པའི་གནས་ལུགས་མཐར་ཐུག་མ་ཡིན་ཟེར་དགོས་ཀྱི་རེད། གནས་ལུགས་ཟེར་ན་ག་རེ་རེད། གནས་སྟངས། གནས་སྟངས། གནས་སྟངས་ཟེར་ན་ཡོད་སྟངས་ག་རེ་ཞིག་ཡོད་རེད་ཟེར། བུམ་པ་ཁོ་རང་ཡོད་སྟངས་ག་རེ་ཞིག་ཡོད་རེད་ཟེར་རོ། ཡོད་སྟངས། སྐད་ཅིག་གིས་འཇིག་པའི་ངོ་བོ་ཡོད་རེད་རྒྱུ་རྐྱེན་ལས་སྐྱེས་པའི་ངོ་བོ་ཡོད་རེད། བདག་ཏུ་མ་གྲུབ་པའི་ངོ་བོ་ཡོད་རེད་ཆོས་བདག་གི་ངོ་བོ་མ་གྲུབ་པ་ཡོད་རེད་བ། ད་མཐར་ཐུག་པ་དེ་ག་རེ་ཟེར་ན་དགག་བྱ་ཆོས་བདག་གི་ངོ་བོ་མ་གྲུབ་པའི་ཚུལ་ཞིག་ཡོད་རེད་ད་ཟེར་ལབ་པའི་དེ་ཁོ་རང་གནས་ལུགས་མཐར་ཐུག་གནས་སྟངས་མཐར་ཐུག་ཡོད་སྟངས་མཐར་ཐུག་དེ་རེད་གནས་ལུགས་མཐར་ཐུག་ཟེར་ནས་དེ་རེད་ར། རེད་ཚོ་བ། ད་གང་ཟག་གི་བདག་མེད་དེ་གནས་ལུགས་མཐར་ཐུག་གི་ཆ་མ་སོང། དེ་ལས་མཐར་ཐུག་པའི་གནས་ལུགས་ཤིག་ལ་བཞག་གནས་ལུགས་མཐར་ཐུག་ཟེར་ལབ་དུས། ཆོས་ལ་གནས་ལུགས་མཐར་ཐུག་ཟེར་ན་ཆོས་ལ་མེད་པའི་སྒྲིབ་གཉིས་མཐའ་དག་གནས།

སྐོར་ལ་ལྟོས་ཏེ། དེ་ནས་ཤེས་སྒྲིབ་རྣམ་པར་དག་བྱེད་ཀྱི་བར་ཆད་མེད་ལམ་ལ་ལྟོས་ཏེ་ཡང་གནས་སྟངས་མཐར་ཐུག་པ་ཟེར་ལབ་ན་ཆོས་ཀྱི་བདག་མེད་ཕྲ་མོ་དེ་ལ་བཞག། དེ་ཅི་ཙི་ཏྲིའོ་རེ་རོ། ཙི་ཏྲི་སྐྱེས་འགྲོ་ལྟ། དེ་ནས། གང་ཟག་གི་བདག་མེད་ཨེ། བཤད་སྟངས་མང་པོ་ཡོད་རེ་ད་རེད། གང་ཟག་གི་བདག་མེད་གནས་ལུགས་མཐར་ཐུག་རེད་པས་ཟེར་ན་རེད་ཟེར་གི་འདུག་སྟོང་ཉིད་རེད་པས་རེད་ཟེར་ཡོངས་གྲུབ་རེད་པས་རེད་ཟེར་ལབ་གི་འདུག་བ། ད་ཡིན་པ་ཡིན་ན་སྟོང་ཐུན་ལས་ཞེས་གསུངས་པའི་ཕྱིར་གང་ཟག་གི་བདག་མེད་པའི་དེ་བཞིན་ཉིད་ཡིན་ཀྱང་དེ་བཞིན་ཉིད་མ་ཡིན་གསུངས་རེད་སྟོང་ཐུན་ནོ། འོང་སྟེ། དེ་བཞིན་ཉིད་མ་ཡིན་ཟེར། དེ་བཞིན་ཉིད་དུ་སྟོང་པ་ཉིད་ཡང་དག་མཐའ། དོན་དམ་པ། སྒང་ག་མིང་གི་རྣམ་གྲངས་རེད། སེམས་ཙམ་པའི་ལུགས་ལ་དབུས་མཐའ་འགྲུབ་བོར་བ། ད་གང་ཟག་བདག་མེད་པའི་དེ་བཞིན་ཉིད་ཡིན་ཀྱང་དེ་བཞིན་ཉིད་མ་ཡིན། ད་གནས་ལུགས་མཐར་ཐུག་མ་ཡིན་ཟེར་བོ། ད་གནས་ལུགས་མཐར་ཐུག་ཡིན་པ་དེ་ག་བ་ནས་གྲུབ་ཟེར་ན། རྣམ་དག་སྤྱོད་ཡུལ་རྣམ་གཉིས་ཏེ་གཅིག་པུ་ཁོ་ནས་བརྗོད་པ་ཡིན་དེས་གྲུབ་བོར་བ། དེ་ག་བ་རེད་ཟེར་ན་དབུས་མཐའི་ཚིག་དེ་ཡིན་པ།

ཨོ་དེ་གཅིག་འགྲོ་ད་དེ་ལ་འགོག་བདེན་ད་དེ་ཚོའི་སྐོར་ཡོང་གི་འདུག་རེད་བ། ཨ་འདི་ཚོ་ང་ཚོ་སྤྱི་ཡོངས་ནས་ད་གྲུབ་མཐའ་སོ་སོ་བག་ཚོ་སྤྲད་ནས་གཏོང་ཆོག་གི་ཡོད་རེད་ད། རང་རྒྱུད་པས་འགོག་བདེན་ལ་དོན་དམ་བདེན་པ་མ་ཡིན་པས་ཁྱབ་ལབ་གི་འདུག་སེམས་ཙམ་པས་ཡིན་པས་ཁྱབ་ལབ་གི་འདུག་ཐལ་འགྱུར་བས་ཡིན་པས་ཁྱབ་ལབ་གི་འདུག་ཡང་སེམས་ཙམ་ད་འདི་ཚོའི་ནང་ལོགས་ལ་འགོག་བདེན་ལ་དོན་དམ་བདེན་པ་ཡིན་པས་ཁྱབ་དང་མ་ཡིན་པས་ཁྱབ་གཉིས་ཀ་ཡོད་ལབ་གི་འདུག་དེ་ཚོ་སྤྲོད་སྟངས་དེ། བཙལ་ལེན་སོགས་ག་བ་ལ་ཁུངས་གཏུག་འདུག་ཟེར་ན། མངོན་པ་ཀུན་བཏུས་ལ་ཁུངས་གཏུགས་དེ་ཡོང་གི་འདུག་རེད་བ། ད་ཀུན་བཏུས་ལ་ཁུངས་གཏུགས་ནས་བཤད་ཡོང་དུས་སྐབས་ལ་ཡིན་པ་དང་མིན་པའི་ཁྱད་ཆ་གཉིས་ཡོད་བ་དེ་གར་ཆད་མེད་ཟེར་ལབ་བ་ཡིན་ན་གཙོ་བོ་གཙོ་བོ་དེ་ལ་འདས་ལམ་གྱི་སྟོབས་ཀྱིས་སྤང་བྱ་སྤོང་བའི་འདུས་མ་བྱས་འདུས་མ་བྱས་ཡིན་པས་ཡིན་ཙང་འདི་ཚོ་ག་འགའ་འགོག་བདེན་ལ་ཆགས་འགྲོ་གི་རེད། དེ་ནས་འདས་ལམ་གྱི་སྟོབས་ཀྱིས་སྤང་བྱ་སྤོང་བའི་གྱི་འདུས་མ་བྱས་དེ་ལ་ཡིན་གཅིག་མིན་གཉིས་ཀྱི་པའི་ཆོས་ཉིད་ཡིན་དགོས་ཡ་ཡོད་མ་རེད་ལ་མ་ཡིན་དགོས་ཡ་ཡོད་མ་རེད་ཆོས་ཉིད་ཡོད་རེད་ཟེར་བ་ད་གཉིས་ཀ་འདུག་ཟེར་དེ་གཏུག་གི་འདུག་སེམས་ཕྲན་གྱི། འོ་དེ་བུམ་པའི་བཀག་པའི་ཁར་ཟེར་བུམ་པས་བུམ་པས་དག་པའི་ས་ཕྱོགས་དང་བུམ་པ་བཀག་པའི་ཁའི་བཀག་ཆ་གཉིས་ཀ་བུམ་པ་མེད་པ་རེད་བ་ཟེར་བས་ད་ག་ནང་བཞིན་བྱས་ནས། སེམས་ཀྱི་སྟེང་གི་ཕ་གིའི་ཆོས་ཉིད་དང། ཨ་ནི་འདས་ལམ་གྱི་སྟོབས་ཀྱིས་སྤང་བྱ་བྲལ་བའི་ཁའི་བྲལ་ཆ་གཉིས་ཀ་འགོག་བདེན་རེད་ད་ཟེར་ད་རྒྱུ་མཚན་ག་རེ་གོ་དགོས་འདུག་ཟེར་ན་འདས་ལམ་གྱི་སྟོབས་ཀྱིས་སྤང་བྱ་སྤོང་བའི་འདུས་མ་བྱས་ཡིན་པས་སོ་ཟེར་ལགས་གི། དེ་སུ་དག་ལའང་འགྲོ་གོ་དགོས་འདུག་ད། དེ་ནས་ཨ་ལས་འོང་གཅིག། གཅིག་བྱས་ན་ཕན་ཐོགས་ཡོང་རེ་ར་བ་ང་ཚོ་དོན་དུ་མ་ཨ་ནི་དེ་ཡིན་ཚེ་ཁས་ལོང་སོང་ན་གྱོང་ཁར་དུ་སེམས་ཕན་ལུགས་བཞི་བརྒྱ་ཆེད་གཏོང་དགོས་འདུག་དེ་ལ་འགོག་བདེན་སྟོང་ཉིད་ཡིན་མིན་སྐོར་ནས་གཅིག་གཏོང་དགོས་འདུག་གཉིས་པ་ཡ་ལས་ཀྱི་སྐོར་ད་ཡ་ཨ་ནི་འགོག་བདེན་ཡིན་ན་རང་རྒྱུད་ལ་ལྡན་པའི་གང་ཟག་དེས་ཐོབ་པས་ཁྱབ་རིས་ཆ་རུལ་ཆ་ད་སེམས་ཕན་ལོ་ལ། དེ་གང་གཏོང་གི་འདུག་རྩ་དེ་ལ། འགོག་བདེན་ཡིན་ན་རང་རྒྱུད་ལ་ལྡན་པའི་གང་ཟག་དེས་ཐོབ་པས་ཁྱབ་པའི་ཕྱིར། འགོག་བདེན་དེ་ཐོབ་པ་ལ་འགོག་བདེན་དེ་མངོན་དུ་བྱེད་པས་མ་ཁྱབ་པར་ཐལ། མངོན་དུ་བྱེད་པས་ཁྱབ་ཐལ། མངོན་དུ་བྱེད་ན་མངོན་སུམ་དུ་རྟོགས་མི་དགོས་པར་ཐལ། གཏོང་ཐུན་ཤོར་སོང་བ། འགོག་བདེན་དོན་དམ་བདེན་པ་མ་ཡིན་ན་ཐེག་ཆེན་མཐོང་ལམ་བར་ཆད་མེད་ལམ་དང་རྣམ་གྲོལ་ལམ་གཉིས་སུ་ཕྱེ་བའི་རྣམ་གྲོལ་ལམ་གྱི་འགོག་པ་མངོན་དུ་བྱེད་པ་ཁས་བླངས་པ་དང་འགལ་བའི་ཕྱིར།

ངའི་དེབ་ཆེན་པོ་ཅིག་ཡོད་རེད་འོ་དེ་བ་ཅི་འགྲོ་བཞག། གཅིག་པ་མ་རེད་བ་དེ། ང་ཚོའི་དེ་ལྔ་བརྒྱ་དྲུག་བརྒྱ་སྟོང་ཕྲག་ཤོག་གྲངས་དེ་འདྲའི་ཡོད་ཆོག་གི་དེ་རེད། ཨ། ཨ་ལས་ཡང་པར་རྒྱག་གི་ཡིན་ཟེར། པར་རྒྱག་གི་ཡིན་ལབ་རྒྱུ་རང་མེད་ཅི་ཞིག་ར། གནའ་སྔ་མོ་དགེ་བཤེས་ཚོ་རེད་ད་ཨེ་དེ་ཚོ། དེ་ནས། དེས་དེ་འགོག་བདེན་སྐོར་དེ་དང་བྱིན་ཟོ་ཧ་བསྐོར་བ་དེ་སེ་འབྲས་འགྲུབ་སྟངས་དེ་སྟེང་གི་ཁ་དོག་དྲུག་གི་ཡོད་པ་རེད་བ། སེམས་འདྲ་ཡང་མི་ཆེ་སྐབས་བརྒྱད་པ་ནི་དེ་འདྲ་བྲིས་ཡོད་རེད། སྐབས་བརྒྱད་པའི་སྐབས་སུ། ཉན་རང་གི་དེ་ནི་ཉན་རང་མ་དང་འགོག་བདེན་དོན་དམ་བདེན་པ་མ་ཡིན་ན་ད་རྩ་བ་ཉིད་ནི་འགྲིག་གི་མ་རེད་ཚེ་ཚོགས་གཏམ་གྱི་ཡོད་རེད་དེ་དྲན་གྱི་རེད་བས། འགོག་བདེན་དོན་དམ་བདེན་པ་མ་ཡིན་ན་དབུ་སེམས་ཀྱི་གཞུང་ལུགས་རྒྱ་མཚོ་ལྟ་བུ་དེ་ཨ་ནི་ཕ་གི་དོན་དག་ཤེས་པ་ལྟ་ཞོག་ཚིག་ཙམ་ཞིག་མཐོང་ངོ་ཟེར་ནས་མནའ་འབོར་བར་སྲིད་དོ་ཟེར་ད། དེ་འདྲ་བྲིས་ཡོད་རེད། ཕ་གི་ངོ་བོ་ཉིད་སྐུ་བཤད་ཡོང་དུས་སྒང་ལ། ངོ་བོ་ཉིད་སྐུ་བཤད་ཀྱི་རེད་བ། ངོ་བོ་ཉིད་སྐུ་བཤད་ཡོང་དུས་སྒང་དེ་བཙོང་ཡོད་དེ་གར་ཆགས་ཀྱི་འདུག། འགོག་བདེན་དོན་དམ་བདེན་པ་ལ་བཞག་མ་ཐུབ་པ་ཡིན་ན། དབུལ་སེམས་ཀྱི་གཞུང་ལུགས་རྒྱ་མཚོ་ལྟ་བུ་དེ་དོན་དག་རྩ་བ་ཉིད་ནས་ཤེས་མ་སོང་ཚིག་ཙམ་ཟེར་ད་མཐོང་སོང་ཟེར་ན་ད་མནའ་སྐྱེལ་ཡ་རང་རེད་ཟེར་གྱི། དེ་འདྲ་བྲིས་འདུག་ཨ། ཁྱོད་རང་འདི་ལག་འདོགས་མི་ཚོས་སུ་ཁ་རྒྱག་པ་བྱས་ཏེ། མནའ་ཁྱེད་ཡང་ཡིན་པས་ལག་འདོགས་བྱེད་ཚུལ་ཤེས་ཡ་མེད་དེ་ར། ཅེས་དཔེ་མང་པོ་དབྱུང་དོ།